ལེ་ཚན་འདིའི་ནང་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོ་ཡི་གསལ་བསྒྲགས་ཤིག་ངོ་སྤྲོད་ཞུ་རྒྱུ་ཡིན། ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོས་ང་ཚོ་བོད་མི་ཡི་རིག་གཞུང་དང། ངོ་བོ་སྲུང་ཕྱོགས་ག་འདྲ་གནང་གི་ཡོད་དམ། ཨོ་སི་ཀྲི་ལི་ཡའི་ནང་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཀྲི་ལི་ཡ་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོའི་དྲ་ཐོག་བརྒྱུད་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང། བོད་ཡིག་སློབ་སྦྱོང་བརྒྱུད་ནས་སློབ་སྦྱོང་དང་མདུན་ལམ་གྱི་གོ་སྐབས་མང་པོ་ཡོད་པ་ཡིན། སློབ་ཕྲུག་གི་གནས་ཚད་མི་འདྲ་བ་ཚང་མར་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་ཅིང། དྲ་ཐོག་གི་སློབ་ཚན་ཁག་ཁྱེད་རང་ས་གནས་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ཡི་སློབ་རྒྱུན་དང་པོ་ཡི་སློབ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་གཉིས་པ་ཡི་ཚེས་ཉེར་བཞི་ཉིན་སྒོ་རྒྱག་རྒྱུ་ཡིན་པ་བཅས། ཞིབ་ཕྲའི་གནས་ཚུལ་ཁག་མཁྱེན་འདོད་ཡོད་ཚེ། Australia ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཚིགས ANU dot edu dot au ཐོག་ཕེབས་རོགས་གནང།
SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། གཟའ་འཁོར་དེའི་ལེ་ཚན་ནི་ཁྱེད་ཀྱིས་ཨོ་སི་ཀྲི་ལི་ཡའི་ཁ་ལོ་བའི་ལག་འཁྱེར་བླངས་ཚུལ་སྐོར་ཡིན། ལེ་ཚན་དེ་དང་བསྟུན་ནས New South Wales མངའ་སྡེའི་འགྲིམ་འགྲུལ་ལས་ཁུངས་ཀྱི་བོད་སྐད་ནང་སྐད་བསྒྱུར་བ་བློ་བཟང་ལུང་རྟོགས་ལགས་སུ་བོད་སྐད་ནང་སྐད་བསྒྱུར་བའི་མཐུན་སྦྱོར་བླངས་ཚུལ་སྐོར་བཅར་འདྲི་ཞུས་ཡོད་པས་ལྷན་རྒྱས་ཀྱིས་ལེ་ཚན་ཆ་ཚང་མུ་མཐུད་ནས་གསན་རོགས་གནང།

New South Wales མངའ་སྡེའི་ནང་མོ་ཏྲ་སློབ་ཁྲིད་གནང་མཁན George Haney ལགས་ཀྱིས་འགྲེལ་བརྗོད་གནང་བར། ཁ་ལོ་བའི་རྨང་གཞི་ཤེས་བྱའི་རྒྱུགས་དེའི་ནང་གཞི་རྩའི་གཞུང་ལམ་གྱི་སྒྲིག་གཞི་དང་ལམ་རྟགས་རྣམས་ཁྱེད་ཀྱིས་ཤེས་ཀྱི་ཡོད་མེད་ཚོད་ལྟ་བྱེད་ཀྱི་ཡོད། རྒྱུགས་སྤྲོད་དེའི་ཆེད་སྦྱོང་དེབ་ཅིག་ཕྱོགས་སྒྲིག་བྱེད་པའི་དེའི་ཐོག་དང་ཡང་ན་ཁྱེད་ཀྱིས་དྲ་རྒྱའི་སྟེང་གཞུང་ལམ་གྱི་སྒྲིག་ཁྲིམས་ཡོངས་རྫོགས་སྦྱོང་ཆོག། སྔོན་འགྲོའི་རྒྱུགས་དེ་འཕྲོད་རྗེས་ཁྱེད་ཀྱིས་མོ་ཏྲ་སློབ་ཁྲིད་བྱེད་མཁན་དང་ཡང་ན་རང་ཉིད་ཀྱི་ནང་མི་ལས་མོ་ཏྲ་གཏོང་ཕྱོགས་སྦྱོང་བརྡར་བྱེད་དགོས་པ་ཡིན། ངའི་བསམ་པར་དང་ཐོག་མོ་ཏྲ་སློབ་ཁྲིད་བྱེད་མཁན་ལས་ཐེངས་འགའ་ཤས་སྦྱོང་ན་ལེགས་པ་ཡོད། གང་ཡིན་ཟེར་ན། སློབ་ཁྲིད་པ་དེས་མོ་ཏྲ་གཏོང་ཚུལ་གྱི་གོམས་འདྲིས་ཡག་བ་རྣམས་ཁྱེད་ཀྱིས་མིག་དཔེར་བླངས་ཆོག། སྔོན་འགྲོའི་ཁ་ལོ་བའི་ཤེས་བྱའི་རྒྱུགས་དེ་ལོན་རྗེས་ཁ་ལོ་བ་ཚོར་དབྱིན་ཡིག་ཨེལ་ཡོད་པའི་བྱང་བུ་དེ་སྤྲོད་ངེས་རེད། དེ་ཡོད་ན་ཁྱེད་རང་དངོས་སུ་གཞུང་ལམ་ཐོག་མོ་ཏྲ་སྦྱོང་ཆོག་པ་ཡིན། Haney ལགས་ཀྱིས་ཁ་ལོ་བའི་ལག་ཁྱེར་རག་པར་སྦྱོང་བརྡར་མང་ཉུང་ག་ཚོད་བྱེད་དགོས་མིན་དེ་དོ་བདག་སོ་སོའི་ཤེས་མགྱོགས་མིན་ལ་རག་ལས་ཡོད་ཅེས་ཁོང་གིས་གསུངས་དོན། ངའི་ཉམས་མྱོང་ལ་གཞིགས་ན་ཁྱེད་རང་སློབ་ཚན་ཐེངས་ལྔ་ནས་བཅོ་ལྔའི་ནང་ཚུད་ལ་མོ་ཏྲ་གཏོང་ཤེས་ངེས་རེད། གལ་སྲིད། རང་ཉིད་ཀྱི་ནང་མི་ཞིག་ལ་ཚད་བཀག་མེད་པའི་ཁ་ལོ་བའི་ལག་ཁྱེར་ཡོད་ན། ཁྱེད་ཀྱིས་དུས་ཚོད་ཐུང་ངུའི་ནང་འགྲོ་གྲོན་མེད་པའི་ཐོག་མོ་ཏྲ་སྦྱོང་ཆོག། ཁ་ལོ་བའི་ལག་ཁྱེར་རིམ་པ་གཉིས་པ་སྟེ། པི་དམར་པོ་དེ་ལོན་ཆེད་མོ་ཊ་དངོས་སུ་གཏོང་ཐུབ་པའི་རྒྱུགས་དེ་མ་སྤྲོད་གོང་ལ་ཁྱེད་ཀྱིས་གློག་ཀླད་ཐོག Hazard Perception Test ཅེས་ཉེན་ཁ་ལ་གཟབ་ནན་བྱེད་ཚུལ་གྱི་གོ་རྟོགས་རྒྱུགས་དེ་སྤྲད་དགོས་པ་ཡིན། ཨོས་ཏྲེ་ལི་ཡའི་མངའ་སྡེ་དང་ས་ཁུལ་མང་ཆེ་བའི་ནང་ཁ་ལོ་བ་ལོ་ཉི་ཤུ་རྩ་ལྔ་ལས་ཆུང་བ་ཡིན་ན་རྒྱུགས་རིམ་པ་གཉིས་པ་མ་བཏང་གོང་ལ་ཆུ་ཚོད་ལྔ་བཅུ་ནས་བརྒྱ་དང་ཉི་ཤུ་བར་མོ་ཊ་སྦྱོང་བརྡར་བྱས་ཡོད་པ་དགོས་ངེས་རེད། དགོས་མཁོའི་ཆུ་ཚོད་མང་ཉུང་དེ་མངའ་སྡེ་ནས་མངའ་སྡེ་བར་མི་འདྲ་བ་ཡོད་པ་ཡིན། ཡང་མི་རྒན་པ་རྣམས་ལ་ཆ་རྐྱེན་དེ་ལྟར་ཚང་དགོས་པ་མེད། ཨོ་སི་ཀྲི་ལི་ཡའི་འགྲིམ་འགྲུལ་གྱི་ཁྲིམས་དེ་རྒྱལ་ཁབ་གཞན་དང་འདྲ་གི་མེད་ལ་རྒྱལ་ཁབ་སོ་སོའི་ཁ་ལོ་བའི་སྡོད་ཕྱོགས་ཀྱང་དེ་མཚུངས་མི་འདྲ་བ་ཡིན་དུས་མོ་ཊ་གཏོང་ཕྱོགས་ལ་ཁྱད་པར་ཆེན་པོ་ཡོད། ཨོས་ཏྲེ་ལི་ཡའི་ནང་ཁྱེད་ཀྱིས་མོ་ཊ་གཏོང་ཐུབ་ཙམ་མ་ཡིན་པར་བློ་རྩེ་གཅིག་ཏུ་བསྒྲིམས་ནས་རང་ཉིད་ཀྱི་གཡས་གཡོན་ལ་དོ་སྣང་ངོ་མ་བྱེད་དགོས་པ་ཡིན། ཧ་ནི་ལགས་ཀྱིས་ཕྱིའི་རྒྱལ་ཁབ་ཀྱི་ཁ་ལོ་བའི་ལག་ཁྱེར་ཡོད་མཁན་རྣམས་ཨོས་ཏྲེ་ལི་ཡའི་ཁ་ལོ་བའི་ལག་ཁྱེར་རག་ཆེད་རྒྱུགས་མ་སྤྲོད་སྔོན་ལ་ཨོས་ཏྲེ་ལི་ཡའི་གཞུང་ལམ་ཐོག་དངོས་སུ་མོ་ཊ་གཏོང་ལུགས་སྦྱོང་བརྡར་ཐེངས་འགའ་ཤས་བྱས་ན་རང་ཉིད་ལ་ཕན་ཐོགས་ཆེན་པོ་ཡོད་ཅེས་ཁོང་གིས་གསུངས་དོན། གལ་སྲིད་ཁྱེད་ལ་ཕྱིའི་རྒྱལ་ཁབ་ཀྱི་ཁ་ལོ་བའི་ལག་འཁྱེར་ཡོད་པ་དང་ཨོ་སི་ཀྲི་ལི་ཡར་རྒྱུགས་སྤྲོད་སྐབས་མ་ལོན་ན་ཁྱེད་ལ། Learner། ཞེས་པའི་མོ་ཊ་སྦྱོང་མཁན་གྱི་ལག་འཁྱེར་དེ་སྤྲོད་ངེས་རེད། ལག་འཁྱེར་དེའི་ཐོག་ཁྱེད་ལ་སློབ་སྟོན་བྱེད་མཁན་མེད་ན། རང་ཉིད་སོ་སོས་དངོས་སུ་མོ་ཊ་གཏོང་ཆོག་གི་མེད། དེ་འདྲ་ཡིན་དུས་ཕྱིའི་རྒྱལ་ཁབ་ཀྱི་ཁ་ལོ་བའི་ལག་འཁྱེར་ཡོད་མཁན་རྣམས་ཀྱིས་ངེས་པར་དུ་ཆེས་ཐོག་མའི་རྒྱུགས་དེ་ལོན་དགོས་པ་ཡིན། དེ་མིན་ན་ཁྱེད་ལ་ཚད་བཀག་མེད་པའི་ཁ་ལོ་བའི་ལག་འཁྱེར་རག་པར་ནམ་རྒྱུན་བཞིན་ལོ་ཤས་འགོར་ངེས་རེད། མི་ཚང་མས་མོ་ཊ་སྦྱོང་བར་སློབ་ཁྲིད་མཁན་གླ་ཐུབ་ཀྱི་མེད་ལ། ཁོང་ཚོར་བརྟེན་སའི་ནང་མི་དང་གྲོགས་པོ་གྲོགས་མོ་ཡང་མེད། དེར་བརྟེན Queensland མངའ་སྡེའི་ལོ་གན་ས་ཁུལ་དུ་གནས་གཞི་ཡོད་པའི Access སྤྱི་ཚོགས་ཞབས་ཞུ་ཁང་གི་སྣེ་ཁྲིད་འོག་སྐྱབས་བཅོལ་བ་དང་གཞིས་སྤོ་བའི་བུད་མེད་ལ་ཆེད་དུ་དམིགས་པའི་ལས་གཞི Women at the Wheels ཞེས་པ་དེ་གོ་སྒྲིག་གནང་ཡོད་འདུག་ལས་གཞི་དེ་ནི Queensland མངའ་སྡེའི་ཁྲལ་ལམ་གྱི་ཀམ་པ་ནི Transurban ཞེས་པས་མ་དངུལ་འཛུགས་པ་ཞིག་ཡིན་འདུག། ལས་གཞི་དེའི་བརྒྱུད་སྐྱབས་བཅོལ་བ་དང་གཞིས་སྤོ་བའི་བུད་མེད་རྣམས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་སྒྲིག་ཁྲིམས་དང་མཐུན་པའི་ཐོག་མོ་ཊ་གཏོང་ཐུབ་པར་རིན་མེད་ཐོག་ཆུ་ཚོད་བཅུ་ནས་ཉི་ཤུ་ཙམ་གྱི་བར་སྦྱོང་བརྡར་སྤྲོད་གནང་གི་ཡོད་འདུག་ལས་གཞི་དེའི་འགོ་འཛིན་ཁེན་ནི་ཌུཀ་ལགས་ཀྱིས། ལས་གཞི་དེའི་བརྒྱུད་ཨབ་གྷ་ནི་སི་ཐན་དང་འབར་མ། སོ་མཱ་ལི་ཡ་སོགས་ནས་ཡིན་པའི་བུད་མེད་སྐྱབས་བཅོལ་བ་དང་གཞིས་སྤོ་བ་རྣམས་ལ་ཐུགས་ཕན་སོས་ཀྱི་ཡོད་ཅེས་ཁོང་གིས་གསུངས་དོན། སྐྱབས་བཅོལ་བ་དང་གཞིས་སྤོ་བའི་སྤྱི་ཚོགས་ནང་གི་བུད་མེད་རྣམས་ལ་མོ་ཊ་གཏོང་ཕྱོགས་ཀྱི་ཁྲིམས་དང་སྒྲིག་གཞི་སོགས་ཤེས་དགོས་པ་དེ་གལ་ཆེན་པོ་ཡིན་པ་བརྩི་མཁན་མཐོང་མ་བྱུང། བུད་མེད་དེ་དག་མང་ཆེ་བ་ཁེར་རྐྱང་དང་ཡང་ན་ནང་གི་ཨ་མ་ཡིན་དུས་ཁོ་ཚོར་མོ་ཊ་གཏོང་རྒྱུ་དེ་ཙམ་གྱི་དགོས་མཁོ་ཡོད་པ་མཐོང་གི་མེད། དཔེར་ན། ཁོ་ཚོའི་བཟའ་ཟླ་དང་ཕྲུ་གུ་རྣམས་ལ་ཁ་ལོ་བའི་ལག་འཁྱེར་དགོས་རྒྱུ་གལ་ཆེན་པོ་མཐོང་བ་ལས་རང་ཉིད་ནང་གི་ཨ་མ་ཡིན་དུས་དེ་ཙམ་གྱི་དགོས་མཁོ་ཆེན་པོ་མེད་བསམ་གྱི་ཡོད། Behnaz Seddiqi ལགས་ནི་ཨབ་གྷ་ནི་སི་ཐན་ལ་སྐྱེས་པ་དང་ལོ་མང་རིང་ཨི་རན་དུ་བཞུགས་ནས་མཐར་ལོ་ལྔའི་གོང་ལ་ཨོ་སི་ཀྲི་ལི་ཡར་འབྱོར་ནས་ལོ་གྷན་ས་ཁུལ་དུ་གཞིས་ཆགས་པ་ཡིན་འདུག Seddiqi ལགས་ཁོང་མོར་ཕྲུ་གུ་གསུམ་ཡོད་པ་དང་ཁོང་མོ་ཡང་གཞིས་སྤོ་བའི་བུད་མེད་རྣམས་ལ་ཆེད་དུ་དམིགས་པའི་ལས་གཞི Women at Wheels ཞེས་པའི་བརྒྱུད་མོ་ཊ་གཏོང་རྒྱུ་སྦྱོང་བ་ཡིན་འདུག་ཁོང་མོས་གསུངས་དོན། ངས་མོ་ཊ་གཏོང་ཤེས་ཀྱི་རེད་བསམ་པ་དེ་དུས་ནམ་ཡང་ཡིད་ལ་འཁོར་མ་བྱུང། འོན་ཀྱང་ངའི་གྲོགས་མོ་ཚོས་དུས་རྟག་ཏུ་ང་ལ་སེམས་ཤུགས་སྤྲད་ནས། ཉི་མ་གཅིག་ཏན་ཏན་ཁྱེད་ཀྱིས་མོ་ཊ་གཏོང་ཐུབ་ངེས་རེད་ཅེས་ང་ལ་སྐུལ་འདེད་བྱས་བྱུང། ད་ཆ་ང་རང་མོ་ཊ་གཏོང་ཤེས་དུས་སེམས་ལ་དགའ་སྤོབས་ཚད་ལས་འདས་པ་འདུག་ད་ཆ Seddiqi ལགས་ལ་ཁ་ལོ་བའི་ལག་འཁྱེར་རིམ་པ་གཉིས་པ་དེ་ཡོད་པས་མི་གཞན་ལ་བསྟུན་མི་དགོས་པར་རང་དབང་ཐོག་མོ་ཊ་གཏོང་ཆོག་པ་ཡིན། མོ་ཊ་གཏང་ཤེས་པར་བརྟེན་ཁོང་མོར་ཁེ་ཕན་མང་པོ་འདུག་ཅེས Seddiqi ལགས་ཀྱིས་གསུངས་དོན། It's very important to get a job for me། ད་ཆ་ངས་མོ་ཊ་གཏོང་ཤེས་དུས་ལས་ཀའི་གོ་སྐབས་མང་བ་ཡོད་པ་མ་ཟད་ངའི་ཕྲུ་གུ་རྣམས་ཀྱང་ཡར་མར་ཁྲིད་ཐུབ་ཀྱི་ཡོད་དུས་འགྲིམ་འགྲུལ་ཧ་ཅང་སྟབས་བདེ་པོ་འདུག། ཨེག་སིས་སྤྱི་ཚོགས་ཞབས་ཞུ་ཁང་གི་སྤྱི་ཁྱབ་འགན་འཛིན་གྷེལ་ཁེ་ལགས་ཀྱིས། སྐབས་རེ་ཁ་ལོ་བའི་ལག་ཁྱེར་མེད་པའི་རྐྱེན་ལས་ཀའི་གོ་སྐབས་ཤོར་བ་ཡོང་གི་ཡོད་ཅེས་གསུངས། Women at Wheels ཞེས་པའི་བུད་མེད་ལ་དམིགས་པའི་ལས་གཞི་དེ་ལྟ་བུ་ཉུང་ཉུང་ཡིན་འདུག་འོན་ཀྱང་ཨོ་སྟྲེ་ལི་ཡའི་མངའ་སྡེ་དང་ས་ཁུལ་འདྲ་མིན་ནང་ལས་གཞི་དེ་དང་དེ་འདྲ་བ་ཡོད་སྲིད་པ་རེད་ཞེས་གྷེལ་ཁེ་ལགས་ཀྱིས་གསུངས་དོན། ཁྱེད་ལ་མོ་ཊའི་སྦྱོང་བརྡར་ཆེད་གང་ཅིའི་ཐད་རོགས་སྐྱོར་དགོས་ན་རང་ཉིད་ཀྱི་མངའ་སྡེ་དང་ས་གནས་ཀྱི་འཛིན་སྐྱོང་འོག་ལས་གཞི་དང་མཐུན་སྦྱོར་གང་བསྐྲུན་ཡོད་མེད་སྐོར་གྱི་གནས་ཚུལ་ཞིབ་ཕྲ་དེ་སྤྱི་ཚོགས་ཞབས་ཞུ་ལྷན་ཁང་གི་དྲ་ཚིགས་ཐོག་བཀོད་ཡོད། གཤམ་ལ་ལྷན་རྒྱས་ཀྱིས་བོད་སྐད་ནང་སྐད་སྒྱུར་བ་བློ་བཟང་ལུང་རྟོགས་ལགས་སུ་བཅར་འདྲི་ཞིག་ཞུས་ཡོད་པ་དེ་མུ་མཐུད་ནས་གསན་རོགས་གནང། བློ་བཟང་ལུང་རྟོགས་ལགས་བཀྲ་ཤིས་བདེ་ལེགས། དང་པོ་དེ་ལ་ཁྱེད་རང་གིས་སོ་སོའི་ངོ་སྤྲོད་མདོར་བསྡུས་ཅིག་གནང་རོགས་བྱེད་དང། བཀྲ་ཤིས་བདེ་ལེགས་པད་མ་ལགས་ངའི་མིང་ལ་བློ་བཟང་ལུང་རྟོགས་ཞུས་ཏེ་ད་ཨོ་སྟྲེ་ལི་ཡ་ཡོང་ནས་ལོ་བཅུ་དྲུག་ལྷག་ཟིན་འགྲོ་གི་ཡོད་རེད། ཨ་ནི་འདི་རིང་ལ་ད་ས་གནས་ཀྱི་གཅིག་སྒྲིལ་ཚོགས་པ་གི་ནང་ནང་ལ་ད་གང་ལ་གང་འཚམ་ད་ལྟ་བར་དུ་ལོ་བཅུ་དྲུག་རིང་ལ་ལས་ཀ་བྱས་རེད་ད་ཉེ་བའི་ལོ་ཁ་ཤས་རང་འདི་ལ་ད་མི་སེར་གྱི་འདི་ང་ཚོ་ས་གནས་ཀྱི་འཕྲོད་བསྟེན་ལས་ཁུངས་ད་དེ་ནས་ང་འདི་ནིའུ་སའུ་ཝེལ་གྱི་ད་འདི་སྐད་སྒྱུར་གྱི་ལས་ཀ་དེ་བྱས་བསྡད་ཡོད་ཞེས་ཨ་ནི།
ལགས། ཨ་ནི། ད་ད་ལྟ། Australia། ལ་ཅིག་བོད་པ་སྐྱབས་བཅོལ་བ་མང་པོ་ཅིག་སླེབས་བསྡད་ཡོད་རེད་ཨ་ནི་དེ་སླེབས་དུས་ཙམ་པར་ད Australia ནང་ལོགས་ལ། ད་འཚོ་གནས་ཐུབ་ཡ་ལ། བྱེད་སྟངས་ཀྱི་ད་མོ་ཏྲ་བཏང་ཐུབ་ཡ་དེ། ཨ་ནི་དཔེ་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་འདྲའི་ཡིན་དུས་ད་བོད་པ་མང་པོ་ཅིག་གིས་ཨ་ནི། ད Australia ནང་ལོགས་ལ Australia གི་ཅིག་ད་མོ་ཏྲའི་ལག་ཁྱེར་ལབ་དགོས་རེད་ད་ཁ་ལོ་བའི་ལག་ཁྱེར་དེ། ལེན་ཡ་ལ་ཨ་ནི་དཀའ་ངལ་ག་རེ་ག་རེ་འཕྲད་ཡོད་རེད་བསམ་གྱི་འདུག་ཨ་ནི་དཀའ་ངལ་དེ་ད་སེལ་ཐབས། ད་ཐབས་ལམ་ནི་ག་རེ་ག་རེ་རེད་ཅེས་ཡོད་པ་གཟིགས་ཀྱི་འདུག། ད་ཆ་ད་དཀའ་ངལ་ཆེ་ཤོས་དེ་ང་ཚོ་ད་ཨིན་ཇི་སྐད་མ་ཤེས་སྐད་དང་ཡི་གེ་མ་ཤེས་ཀྱི་ད་དཀའ་ངལ་འདི་གང་ནས་ང་ཚོ་ད་དཀའ་ངལ་ཆེ་ཤོས་དེ་འདི་འཕྲད་ཀྱི་ཡོད། འདི་འཕྲད་དུས་ད་ང་ཚོ་ལོ་མང་པོའི་རིང་ལ་ང་ཚོ་གཅིག་ད་དེ་མོ་ཏྲ་ཡིག་རྒྱུགས་བཏང་ཡ་དེ་ང་ཚོ་བོད་ཡིག་དང་བོད་སྐད་ནང་ལ་ཡོང་ན་ཡག་པོ་འདུག་ཞེས་ནས་ད་ཅིག

ཨ་ནི་གོ་སྒྲིག་བྱེད་མཁན་གཞན་ཡིན་ཟིན་ནས་ད་ད་འདི་གི་ང་ཚོ་ད་ལྟ་ང་ཡི་ལས་ཀ་ཅིག་འགྲོ་ཡ་དེ་ད་ད་རང་མི་གཞན་པ་གིས་ད་ང་ཚོ་བོད་རིགས་མང་པོ་ཅིག་གི་དཀའ་ངལ་ཡོད་པ་དེ་ཕར་གཞུང་ལ་ལབ་ཨ་ནི་གཞུང་གི་ངོས་ནས་ཡིན་ན་དེ་ལ་འགན་འཁྱེར་ནས་ཡིན་སྐད་ཆ་འདི་ག་ལ་གོ་སྒྲིག་བྱེད་ཡ་ལ་སོགས་པ་ད་འདི་གི་ད་རིམ་པ་ད་འདི་ཟིན་འགྲོ་ཡོད་རེད།
རེད་ཨ་ནི་ད་ཁྱེད་རང་ད་ལྟ་ནིའུ་སའུ་ཝེལ་མངའ་སྡེ་གི་འགྲིམ་འགྲུལ་ལས་ཁུངས་ལ་ད་སྐད་སྒྱུར་གྱི་ལས་ཀ་བྱེད་བཞིན་པ་རེད་འདུག་དེ་འདྲ་ཡིན་དུས་ད་ཐང་ད་བོད་པའི་ནང་ལོགས་ནས་ནི་ཅིག་ད་མོ་ཏྲ་ཡིག་ཚད་བཏང་དུས་ཙམ་པ་ཁོང་ཚོ་ལ་ཡང་བོད་སྐད་ནང་སྐད་སྒྱུར་དེ་འདྲའི་དགོས་ཡོད་ན་ཨ་ར་ཁོང་ཚོ་གིས་ད་སྐད་སྒྱུར་དགོས་འདུག་ལབ་ནས་ནི་སུ་ལ་ཡར་ཞུ་དགོས་རེད་ད་འདི་ད་ད་མཐུན་རྐྱེན་ཅིག་བསྐྲུན་ནས་བཞག་ཡོད་ར་དེ་འདྲ་ཡིན་དུས་མཐུན་རྐྱེན་དེ་ལེན་ཡ་ལ་ཨ་ནི་དང་པོར་ད་འབྲེལ་བ་བྱེད་ས་འགྲོ་གི་ཡོད་ར་འོན་ཏེ་ནི་སུ་ར་ཆ་དེ་རེད་བས།

རིམ་པ་ཁ་ཤས་ཤིག་ཡོད་རེད་ད་དེ་ཡང་སོ་སོ་གི་བློ་ལ་བབས་པའི་གཅིག་བྱས་ནས་བྱང་ལ་ངོ་མ་རྒྱལ་ཁབ་གཞན་པ་གི་ལག་ཁྱེར་ཡོད་མེད་དེ་ཅི་ད་གནད་འགག་དེ་འདྲའི་ཞིག་ཁྱད་པར་ཏོག་ཙམ་ཁ་ཤས་འདུག་ཡིན་ན་ད་གཙོ་བོ་ཞིག་གསར་བ་ཡིན་ན་ནི་རིམ་པ་དང་པོ་དེ་ད་འདི་འདྲའི་གཞུང་གི་ད་སོ་སོ་གི་ད་ལམ་ཁ་གི་འགྲོ་སྟངས་ད་ཅིག་ལམ་ཁ་གི་རྟགས་ད་ད་འདི་འདྲའི་གི